ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས།
རྒྱ་ནག་གི་དགུན་གྱི་ཨོ་རྩལ་འགྲན་ཚོགས་ལ་ངོ་རྒོལ་གྱིས་ཨོ་སི་ཁྲུ་ལི་ཡ་ཡི་གྲོང་ཁྱེར་སི་ནི་གི་ཉེ་འགྲམ་ནེའུ་ཁ་སལ་ནས། བོད་མི་ཁག་ཅིག་གིས་ནེའུ་ཁ་སལ་ནས་གྲོང་ཁྱེར་སི་ནི་བར་ངོ་རྒོལ་གོམ་བགྲོད་གནང་གི་ཡོད་པ་རེད། ད་ལྟ་གོམ་བགྲོད་གནང་བཞིན་པའི་ནང་ཆབ་སྲིད་བཙོན་ཟུར་དགའ་ལྡན་གྲྭ་བག་གྲོ་ལགས་དང།

བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་དམ་པའི་གུར་མགོན་སྐྱབས་ལགས་ཀྱིས་ད་ཁོ་རང་ཁོ་རང་གི་ད་དུས་དེབ་འདི་ཁོ་རང་འདི་བྱས་ནས་ཨ་ནི་ད་དངོས་སུ་རང་གི་ག་སོ་རའི་རྒྱུན་ལས་ཚོགས་བྱས་དེ་ཐག་གཅོད་རེད་ད། ད་རེས་ང་ཚོ་འདི་འདྲ་མ་བྱེད་ད་དེ་གཙོ་བོ་དེ་ད། ད་རེས་དགུན་དུས་ཨོ་ལིམ་ཕིག་གི་ད་རྒྱ་ནག་གི་ལ་ཡ་ད་ཚོ་ཚོགས་གི་ཡོད་རེད་ད་ཚོགས་ཉེ་ཉེ་བ་དེ་རེད་དབྱིན་ཟླ་དབྱིན་ཟླ་གཉིས་པའི་ཚེས་པ་བཞི་ལ་ཚོགས་གི་ཡོད་རེད་པ། གནད་དོན་འདི་ལ་བརྟེན་བྱས་ད་ངོ་རྒོལ་གྱིས་ཨ་ནི་རྒྱ་ནག་ལ་འོས་བབས་མེད་པར་རྒྱ་ནག་གི་འགྲོ་འཛམ་གླིང་ནང་ལོགས་ནས་འགྲོ་བ་མིའི་ཐོབ་ཐང་ཐོག་ལ་བཟོད་མི་དོགས་རེ་ལྟ་གཉིས་དང་ཨ་ནི་བེད་སྡད། ད་མདོར་བསྡུས་ནས་བཤད་ན་འཛམ་གླིང་ཞི་བདེ་དེ་གནད་དོན་མང་པོ་ཅིག་ཐོག་ནས་རྒྱ་ནག་དེ་འཛམ་གླིང་ནང་གི་ཐག་ཉེན་ཁ་ཆེ་ཤོས་རྒྱལ་ཁབ་ཅིག་ཡིན་པའི་ཆེད་གཟིགས་ས་ཅིག་ཐོག་ནས་ཨ་ང་ཚོས་སྨན་འདི་ད་ད་རེས་ཁ་སང་ཀི་ལོ་མི་ཏྲར་ལྔ་བཅུ་རེད་ད་ད་རེས་དེ་ག་ལ་གང་འཚམ་ཅི་ལས་སུ་ཡིན་ན་ད་ངའི་ས་ཆ་དེ་ཞེ་དྲག་ཞེ་དྲག་རྒྱུས་མི་འདུག་ད་ཁ་སང་ཀི་ལོ་མི་ཏྲར་ལྔ་བཅུ་བསྐྱོད་ད་ད་རེས་ཧ་ལམ་ཀི་ལོ་མི་ཏྲར་སུམ་ཅུ་ཟིན་འདི་འདྲས་འགྲོ་བསྡད་སོང་ལགས་སོ་ལགས་སོ་ལགས་སོ་ཁྱེད་ཚོ་གོམ་བགྲོད་གནང་མཁན་མི་རང་ག་ཚད་ཅིག་ཡོད་རེད། ཚང་མ་བསྡོམས་ནས་ང་བརྩིས་པའི་མི་བདུན་ཡོད་རེད་ད་དེའི་ནང་ལོགས་ནས་ད་ལྟ་ག་སོང་རེད། བུ་མོ་གཅིག་ཡོད་རེད་ད་ལྟ། ཨོ་དེ་བྱས་བུ་མོ་གཅིག་བྱས་ཨ་ང་ཚོ་བུ། བུ་དྲུག་རེད་ཅེས་བྱས། ཨ་ནས། ད་ཚང་མ་བསྡོམས་ནས་ད་མི་བདུན་ཡོད་རེད་ཨ་དེ། ནེའུ་ཁ་ཁ་སལ་ཁ་སལ་བོད་རིགས་མཐུན་ཚོགས་ཚོགས་གཙོ་གུར་མགོན་སྐྱབས་ལགས་ད་ང་ཚོ་དེ་ག་སོང་རེད་མཉམ་དུ་དེ་ནས་སྨྲས། ཨ་ནས་འགན་འཁྱེར་ཡག་ད་ད་བདེ་འཇགས་ད་ཅིག་གི་ག་རེ་ཐོག་ནས་ཚང་མ་ལོ

དཔེ་ཚ་པོ་ཡོད་ཀྱི་རེད་པ། ད་དེ་རིང་དེ་ཧ་ལས་ཚ་བ་ཆེན་པོ་འདུག་བས་ཟེར་ནས་ད་དེ་རིང་བས་ཏེ། ཨ་ནི་ང་ཚོ་དེ་རིང་མ་གོམ་པ་རྒྱག་པའི་སྐབས་འདི་ད་ཚ་བས་ད་ཁ་སང་ནས་ག་ལ་གང་འཚམ་ཅིག་ང་ཚོའི་ཉིན་གུང་རྒྱལ་བ་ཐུབ་པ་ནས་ང་ད་ད་ང་ཚོ་མི་ཁག་ཅིག་རྐང་པ་ལ་ཆུ་ལྒང་ཞེ་ཡག་རེད་ཨ་ནི་ཅིག་གི་ད་ཚིག་ཐོག་ན་ཡག་རེད་དེ་འདྲས་མང་པོ་ཞིག་རེད་ལྷག་པར་དུ་དེ་རིང་དེ་ཧ་ལས་ཡག་ཚ་བ་ཆེན་པོ་འདུག་ད་ང་ཚོ་དེ་ས་གནས་འདི་ལ་ཡ་ད་དེ་རིང་ངལ་གསོ་རྒྱབ་ད་སང་ཉིན་ཞོགས་ཀ་སྔ་བོ་ནས་ཐོན་བྱས་ད་གང་ལྟར་དམིགས་བཀར་ཚེས་པ་བཞི་ལ་ཡ་སི་ནི་གི་ཨ་ནི་ད་ད། ཁོང་ཚོས་ད་ལྟ་ཨོ་ལིམ་པིག་གི་ད་འབྲེལ་བའི་ཐོག་ནས་ཅིག་གསར་འགྱུར་ཁྱབ་བསྒྲགས་བྱེད་ས་ཅིག་ཡོད་ས་རེད་ས་གནས་དེའི་མདུན་ལ་ད་བོད་དོན་རྒྱབ་སྐྱོར་ཚོགས་པའི་གཙོ་བོ་གོ་སྒྲིག་བྱས་པས་དེ་ནི་དེའི་ཐོག་ལ་བལྟས་ཧ་ལམ་ད་རྒྱ་ནག་དབང་བསྒྱུར་འོག་ལུས་པའི་གདུག་རྩུབ་པོ་ཡང་དེ་ཉིད་ཀྱིས་ཨ་ནི་ད་ཤིན་ཅང་དང་ཨ་ནི་ད་ན་ཤིང་པ། སོག་པོ་དང་ཨ་ནི་ཧོང་ཀོང་དང་ཨ་ནི་དེ་ནང་བཞིན་ད་གར་སོ་རེད།

རྒྱ་ནག་གི་གཞི་གཞུང་འདི་ད་ལྟའི་གནས་སྟངས་ཀྱི་འོག་ནས་གང་ལྟར། ཨོ་ལི་ཕི་ཀི་རྒྱལ་སྤྱིའི་ཨོ་ལི་ཕི་ཀི་ལུས་རྩལ་འགྲན་ཚོགས་འདི། དབྱར་ཁ་དང་དགུན་དུས་ཀྱི་དུས་སུ་ཆ་ཚང་ལ་གང་ལྟར་འཛམ་གླིང་ཞི་བདེ་དང་འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་དང། ཨ་ནེ་གཅིག་གི་གཅིག་གི་མཐུན་སྦྱོར་གྱི་གནད་དོན་མང་པོ་ཞིག་དང་འབྲེལ་བ་ཆགས་ཡོད་དུས་ཙམ་པ་འདི་མེད་མཁན་ལུང་པ་གཅིག་ནང་ལོགས་ལ་དེ་ཚོགས་འདི་དེ་འོས་ཤིང་འཚམ་པོ་མེད་པ། ལྷག་པར་དུ་ད་ཐེངས་འདི་བོད་ནང་ལ་ཁ་སང་ཁམས་བྲག་མགོ་ལ་ཡ། སྟོན་པ་ཐུབ་པའི་དབང་པོའི་སྐུ་གཏོར་ནས་བོད་མི་མང་གིས་ད་འཛམ་གླིང་ཞི་བདེ་དང་ལུང་པ་ལ་ཡ། ཅེས་གོད་ཆག་མངོན་པའི་གནད་དོན་མང་པོ་ཅིག་ནས་ཆོས་ཕྱོགས་ཀྱི་བྱེད་སྒོ་སྤེལ་སའི་གི་ད་རྩ་ཆེན་གི་ལྟེ་གནས་འདི་འདྲ་ཞིག་གཏོར་བཤིག་བཏང་ཡོད་རེད། འདི་འདྲ་ཡིན་དུས་ཙམ་པ་ད་དེ་ནང་བཞིན་པ་ད་བོད་ནང་ལ་སྐད་ཡིག་རེད་ཨ་ནི་ཆོས་ཕྱོགས་ཀྱི་བྱེད་སྒོ་མང་པོ་ཅིག་ཐོག་ལ་ཡང་རྒྱ་ནག་གིས་བཀག་སྡོམ་བྱས་ཨ་ནི་ཁོར་ཡུག་ལ་གཏོར་བཤིག་བཏང་གི་ཡོད་པ་འདི་དག་མང་པོ་ཅིག་གནད་དོན་མང་པོ་ཅིག་གི་ཐོག་ནས་ལྷག་པར་དུ་ད་འདི་ནང་ལ་གུས་དུས་ཅིག་ག་རེ་རེད་ཟེར་ན་དེ་ནི་ཧོང་ཀོང་དང་ཨ་ནི་དེ་ནང་བཞིན་པ། ཤིང་ཅང་དང་ཨུ་གུར་དང་ད་བོད་དང་ད་ཅིག།

ད་གྲོལ་མེད་དུ་ད་ག་སོ་རེད་ད་བོད་དོན་རྒྱབ་སྐྱོར་ཚོགས་པས་གཙོ་བོ་གོ་སྒྲིག་གནང་དགོས་ཨ་འདི་ནང་ལོགས་ལ་ཡ། ད་ངས་གཅིག་གི་འདི་དག་དེ་ནི་ཁོང་ཚོ་དེར་སིད་ནི་ཡོད་པའི་བོད་རིགས་མཐུན་ཚོགས་དང་ད་མང་པོ་གཅིག་གི་མཉམ་རུབ་ཐོག་ནས་དེ་ནི་ག་སོ་རེད་འདུག་བྱས་ད་མི་གི་ཚེ། དེ་གཉིས་ཀ་གི་ངོ་རྒོལ་གི་ད་ཉིན་མོ་དེ་ཚོགས་དེ་མི་གའི་ཚོགས་དགོས་དེ་གཉིས་ཀ་ལ་ཡ་ད་ད་ལྟ་ཚོགས་གཙོས་གསུང་ཡ་བྱས་ནི་ང་གཅིག་དེ་ནང་ལ་ཡ། དབྱིན་སྐད་དང་བོད་སྐད་གཉིས་ཀ་ཐོག་ནས་གཏམ་བཤད་བྱས་ཡ་རེད་དེ་བྱས་བྱས་ད་ག་ད། ཨ་ནི་ལས་འགུལ་དུ་འོ་དེ་ཚེས་པ་ད་བཞི་ལ་ཡ་ད།

ལྷ་སྲིན་མོ་ཡི་དམ་འདི་གའི་ཐོག་ནས་གྲོགས་འཕྲིན་ལས་ང་ཚོར་ཡོད་རེད་དེ་འདྲ་ཡིན་དུས་ཙམ་པ་དེ་ནི་ང་ཚོ་དེ་འདྲ་མ་མི་གས་ག་འདྲ་སོ་སོའི་མི་ཚེ་མཐའ་མ་གཟིམ་ཤག་ཕིད་དོ། ང་ཚོས་བེད་དེ་ག་སོ་རེད་མཐའ་གཅིག་ཏུ་ང་ཚོས་ཨ་ནེ། དཀའ་ངལ་ག་འདྲ་འཕྲད་ནས་མི་གས་འདི་ཕིད་ད་ལྟ་འབྲེལ་ཡག་གི་དམ་བཅའ་དུ་མ་སོང་ཆ་ཚང་འདུག་ཅེས་བཞག་ཡོད་ཅེས་ཁ་སང་ངས་བཤད་ཡོད་ག་འདྲ་ང་ཚོ་མི་གས་མཐའ་རྒྱས།